ཉེ་བའི་ཆར་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་རྡན་གྱིས་སྲིད་དབང་བཟུང་བའི་རྗེས་ཀྱི་གསར་འགོད་ལྷན་ཚོགས་ཐེངས་དང་པོའི་ཐོག་ཏུ། ཨ་རིའི་ཕྱི་འབྲེལ་སྲིད་ཇུས་ཀྱི་གཞི་འཛིན་ས་གཙོ་བོ་ནི་རྒྱལ་ཁབ་འཛིན་སྐྱོང་གི་ལམ་ལུགས་མི་འདྲ་བའི་བར་གྱི་འགྲན་རྩོད་དེ་ཡིན་ཞེས་གསུངས་ཡོད་ཀྱང། ཁོང་གིས་འདས་པའི་ཟླ་བ་གཉིས་ཙམ་གྱི་རིང་ལ་མཐུན་གྲོགས་རྒྱལ་ཁབ་ཁག་མཉམ་འབྲེལ་གྱིས་དམངས་གཙོའི་མཐུན་གྲོགས་ཤིག་འཛུགས་རྒྱུའི་འབད་བརྩོན་གནང་ཡོད་པ་རེད། དེའི་བར་ན་རྒྱ་ནག་དང་ཨུ་རུ་སུ་སོགས་ཀྱིས་སྲིད་དབང་སྒེར་གཅོད་པའི་མཐུན་གྲོགས་ཤིག་འཛུགས་རྒྱུའི་འབད་བརྩོན་བྱེད་བཞིན་ཡོད་པས་སྲིད་དོན་ཉམས་ཞིབ་པ་མང་པོ་ཞིག་གིས་དམངས་གཙོ་དང་སྲིད་དབང་སྒེར་གཅོད་ཅན་གྱི་འགྲན་རྩོད་འདི་རྣོ་ངར་ཆེ་བ་ཞིག་ཚུགས་རྒྱུའི་དུས་རབས་གསར་བ་ཞིག་ཆགས་ཀྱི་ཡོད་པའི་ངོས་འཛིན་བྱས་འདུག་དེ་རིང་ང་ཚོའི་ཕཱད་ཁཱ་སྟི་བསྐྱར་ཞིབ་ལེ་ཚན་ནང་ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་མཉམ་དུ་དམངས་གཙོའི་ལམ་ལུགས་དང་སྲིད་དབང་སྒེར་གཅོད་ལམ་ལུགས་ཀྱི་འགྲན་རྩོད་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་གི་ཡིན།
དབང་ཕྱུག་ལགས་ད་ལྟ་ཨ་རིའི་སྲིད་འཛིན་ཇོ་བྷའི་དེན་གྱི་གསར་འགོད་ལྷན་ཚོགས་ཐོག་མ་འཚོགས་པའི་སྐབས་ལ་མང་གཙོ་དང་སྲིད་དབང་སྒེར་གཅོད་པའི་སྐོར་ལ་ཅིག་དབྱེ་བ་ཕྱེ་བྱས་ལངས་ཕྱོགས་ཀྱི་སྒང་ནས་ག་རེ་གསུངས་ཡོད་བ་རེད་འདིའི་སྒང་ལ་མི་མང་པོ་ཅིག་དབྱེ་ཞིབ་བྱེད་ཀྱི་འདུག་བ། རེད་ཤག་ད་འདི་འདས་པའི་ཕལ་ཆེར་བདུན་ཕྲག་གཉིས་གསུམ་ཞིག་ནང་ལོགས་ལ་ཡ་ཨ་ནི་ཚང་མ་ལོགས་ཀྱི་འདིའི་སྐོར་ལ་ཡ་ད་བགྲོ་གླེང་ཆེན་པོ་བྱས་ཤིག་དང་གསར་འགྱུར་བརྒྱུད་ལམ་ཆེ་བ་དེ་ཚོ་མང་པོའི་ནང་ལ་འདིའི་སྐོར་གྱི་གནས་ཚུལ་མང་པོ་ཞིག་ཐོན་གྱི་འདུག་ལ་དོ་བ་མི་མཁས་པ་དེ་ཚོས་ཨ་ནི་དང་དཔྱད་རྩོམ་འབྲི་མཁན་ཚོས་གཙོས་འདིའི་སྐོར་ལ་མང་པོ་ཞིག་བྲིས་ཤག། ད་གཙོ་བོར་དེ་འདི་རེད། མ་མཐའ་ད་རིང་འདི་ཡ་གཅིག་གི་སྲིད་འཛིན་བྷའི་ཏིན་སྲིད་འཛིན་གནང་ཚར་བའི་རྗེས་ཀྱི་གསར་འགོད་ལྷན་ཚོགས་ཐེངས་མ་དང་པོ་འདིའི་ཐོག་ལ་ཡང་ཨ་མི་རི་ཀའི་རྒྱལ་ནང་དང་ད་རྒྱལ་སྤྱིའི་ཐོག་གནས་ཚུལ་མང་པོ་ཅིག་ལ་ཡང་ཁོ་རང་གིས་གཟིགས་ཚུལ་ལྟར་དུ་གཏམ་བཤད་གནང་སོང་ཨ། འདིའི་ནང་ནས་ང་རང་ཚོ་གཅིག་འབུར་དུ་ཐོན་ཡག་ཅིག་དང་ཚང་མ་ལོགས་ཀྱིས་དོ་སྣང་བྱེད་ཡ་གལ་ཆེན་པོ་ཅིག་ག་རེ་འདུག་རྒྱ་ནག་དང་འདིའི་འབྲེལ་བའི་སྐོར་ལ་ཡང། ད་རྒྱ་ནག་དང་འབྲེལ་བའི་སྐོར་ལ་ཡང་ནམ་རྒྱུན་ནི་སྤྱིར་བཏང་བྱས་པ་ཡིན་ན་ཚོང་འབྲེལ་དང་འདི་མང་པོ་ཅིག་བཤད་བསྡད་ཀྱི་རེད་བ། འདི་འདྲས་གཅིག་པོ་མ་ཡིན་བཅས་ཡིན། སྲིད་འཛིན་བྷའི་ཏིན་གྱིས་གཙོ་བོ་དེ་ཨ་མི་རི་ཀའི་ཕྱི་འབྲེལ་སྲིད་ཇུས་དེ་གའི་རྐང་པ་བཙུགས་ས་དང་རྨང་གཞི་འཛིན་ས་དེ་ཡིན་ན་མ་འོངས་པ་ལ་ཡང། རྒྱལ་ཁབ་འཛིན་སྐྱོང་བྱེད་ཡག་གི་ལམ་ལུགས་མ་འདྲ་བར་དེ་ལ་གི་ཨེ་ནི་ལམ་ལུགས་ག་གི་ཡག་གི་ཡོད་མེད་དང་ཨ་ནི་ག་གི་ཡིན་ན་ནུས་པ་ཆེ་ཡོད་མེད་དེ་འགྲན་རྩོད་བྱེད་ཡག་དེ་རེད། དེ་ཡིན་ན་ཨ་མི་རི་ཀས་རྒྱ་ནག་ལ་འཛིན་པའི་སྲིད་ཇུས་ལས་ཞེ་དྲག་གི་ཆེ་བའི་གནད་དོན་ཅིག་རེད་ཅེས་གསུངས་སོང། བྱས་ཙང་ད་ལྟ་དེ་གསུངས་པ་དེ་བརྒྱུད་བྱས་སྤྱིར་བཏང་བྱས་པས་ན་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་འདིའི་སྔོན་ལ་ཡ་གཅིག་གི་འཕྲུལ་རིག་དེ་ཚོ་ཕར་ལ་ཡ་རྐུ་རྒྱག་གཅིག་གི་ཚོང་གཅིག་བྱེད་ཀྱི་འདུག་ས་འདི་དོད་སྟབས་མ་འདྲ་ཆེ་ཆེ་ཡིན་ན་དངོས་སུ་རང་དངོས་གནས་གཅིག་གི་ཆབ་སྲིད་ལམ་ལུགས་གཉིས་མ་འདྲ་བར་དེ་ལ་གི་ཨེ་ནི་རྩོད་ཟེར་ནའི་མི་འདུག་འགྲན་རྩོད་ཟེར་ནའི་མི་འདུག་འགལ་ཟླ་ཟེར་ནའི་མི་འདུག་ད་དེ་འདྲས་ཅིག་ཡིན་པ་ཅིག་ཁོས་ཚད་འཛིན་ས་དེ་ཞེ་དྲག་མཐོ་བ་དང་རྒྱ་ཆེ་བ་ཅིག་ལ་འཛིན་སོང་ཨ་མ་ཚང་འདི་གསར་པ་ཞེ་དྲག་མ་རེད། དེ་སྔོན་ནས་ཨེ་ནི་སྲིད་འཛིན་བཱའི་ཀྲིན་ཁོ་རང་སྲིད་འཛིན་གྱི་ཕྱག་ལས་དེ་དངོས་སུ་མ་གནང་གོང་ལ་ཡང་འདེམས་ནང་རྒྱལ་ཁ་ཐོབ་པའི་རྗེས་ལ་ཨེ་ནི་སྲིད་འཛིན་བཱའི་ཀྲིན་གྱི་ཕྱི་འབྲེལ་སྲིད་ཇུས་ལྷག་པར་དུ་རྒྱ་ནག་ལ་འཛིན་པའི་ཕྱི་འབྲེལ་སྲིད་ཇུས་ཀྱིས་དེའི་སྔོན་གྱི་སྲིད་འཛིན Trump དང་མ་འདྲ་གི་གཙོ་བོ་གཅིག་གིས་ནི་ཁོ་རང་གིས་ཡིན་ན་དམངས་གཙོའི་མཐུན་གྲོགས་རྒྱལ་ཁབ་དེ་གའི་དང་མཉམ་སྒྲུབ་བྱས་བྱས་ཡིན་ན་ད་རྒྱ་ནག་དང་ག་འདྲས་ཁ་སྤྲོད་བྱ་དགོས་ཀྱི་ཡོད་མེད་ཀྱི་སྲིད་ཇུས་ཅིག་བཟོ་གི་ཡིན་ཞེས་བཅས་གསུངས་པ་རེད། ཡིན་ནའི་ལེ་ད་ད་རིང་དེ་དེ་དངོས་ཡོད་གི་བ་གཅིག་གི་རིག་པའི་གཞུང་ལུགས་སྒང་ནས་སོགས་རེད་ཅིག་མངོན་གསལ་དོད་དང་ཡོད་པ་བཟོ་འདུག་ད་དོན་དངོས་ཐོག་ལ་ཡིན་ནའི་ལས། འདས་པའི་ད་ཟླ་བ་གཉིས་ནང་ལ་སྲིད་འཛིན་བྷེ་ཌེན་གི་སྲིད་གཞུང་གསར་པ་དེ་ཨ་ནི་ཕྱི་སྲིད་དྲུང་ཆེ་ནས་བྱས། རྒྱལ་སྲུང་དྲུང་ཆེ་དང་དེ་ཚོ་ཚང་མ་ལོག་གིས་ད་ཕྱག་ལས་གནང་ཡ་གལ་ཆེན་པོ་གཅིག་ཡིན། དམངས་གཙོའི་རྒྱལ་ཁབ་དེ་ད་ད་འབྲེལ་བ་ཡར་བཏང་བྱས། འདི་གའི་མཉམ་རུབ་ཐོག་ནས་ད་དམངས་གཙོའི་ག་ཟེར་ར་ཅིག་གི་མཐུན་གྲོགས་ཀྱི་རྒྱལ་ཁབ་ཅིག་བཙུགས་ཡག་གི་ད་དེ་འབད་བརྩོན་ཤུགས་ཆེན་པོ་ཞིག་གནང་སོང། ད་གསར་ཤོས་དེ་ག་རེ་འདུག་ཟེར་ནའང་ད་དེ་ཡང་ཁོ་རང་ཚོ་རྒྱ་ནག་གཞུང་རང་གིས་ད་དངོས་སུ་ཇི་ལྟར་ཤེས་ཀྱི་ཡོད་མ་རེད། དེ་ལས་ཡིན་ན་ལས། ཕལ་ཆེར་ཉིན་མ་གཉིས་ཀྱི་གོང་ལ་ཡིན་པ་ཡོད། New York Times གིས་ཨ་ནི་མདུན་ཤོག་ལ་ཡང་གནས་ཚུལ་གཅིག་ག་ཟེར་ར་ཆེན་པོ་བྱས་བྱས་གལ་ཆེན་པོ་བྱས་བྱས་གཅིག་སྤེལ་སོང། འདི་ག་རེ་འདུག་ཟེར་ན། འདི་སྔོན་ལ་ཡ་ད་གཅིག་ང་ཚོའི་དམངས་གཙོའི་མཐུན་གྲོགས་ཀྱི་རྒྱལ་ཁབ་བྱས་བྱས་ཨ་མི་རི་ཀས་ཞེ་པོ་གསུངས་བསྡད་པ་རེད། ཉེ་དུས་དཔེར་ན་ཆ་བཞག་ན་ཨ་ལ་སི་ཀ་ལ་ཡང་ཡིན། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་རྒྱ་ནག་གི་ཕྱི་འབྲེལ་གྱི་འགོ་ཁྲིད་གཙོ་བོ་གཉིས་ཀྱིས། ཐུག་འཕྲད་བྱས་བྱས་ཁོ་གཉིས་བར་དུ་ལ་རྩོད་པ་ཞེ་པོ་ཅིག་བརྒྱབ་ཚར་བའི་རྗེས་ལ་ཡིན་ན། ལམ་སང་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་ཝང་དབྱི་དང་ར་ཤི་ཡའི་ཕྱི་སྲིད་དྲུང་ཆེ་བར་དུ་ལ་ལ་ཡང་ཐུག་འཕྲད་བྱས་བྱས་ཡིན་ན་རྒྱལ་ཁབ་དེ་གཉིས་གནའ་དུང་དང་མཐུན་འབྲེལ་བྱ་ཡ་དང་ལྷག་པར་དུ་ཨ་མི་རི་ཀ་ལ་ཡང་ཁ་གཏད་བྱ་ཡ་ཡིན་ཟེར་མངོན་གསལ་དོད་པོ་ཞེ་པོ་ཅིག་བཤད་སོང་ང་དེ་བཤད་མ་ཟད་ཡིན་ན་དེ་དང་དུས་མཚུངས་དེའི་རྗེས་ཕལ་ཆེར་ཉིན་གཅིག་གཉིས་རྗེས་རང་ཡིན་པ་ཡོད་ཨ་ནི་ཝང་དབྱི་ཀྱིས་ཕར་ཨི་རན་ལ་ཕྱིན། ཨི་རན་ནང་ལོགས་ལ་ཡ་ཨི་རན་དང་ཡིན་ན་རྒྱ་ནག་བར་དུ་ལ་ཡ་ཨ་ནི་ཚོང་འབྲེལ་གྱི་གྲོས་མཐུན་ཅིག་བཞག་བྱས་ཡིན་ན་རྒྱ་ནག་གིས་ཨ་ནི་ཨི་རན་ནང་ལོགས་ལ་ཡ་ཨ་མི་རི་ཀའི་ཐེར་འབུམ་བཞི་བརྒྱ་ཅིག་གི་ཡིན་ན་ཨ་ནི་ཚོང་འབྲེལ་གྱི་གན་རྒྱ་བཞག་པ་མ་ཟད་དེ་རྗེས་ལ་ཡང་ཕ་གི་སའུ་ཏི་ཨ་ར་པི་ལ་ཕྱིན་སའུ་ཏི་ཨ་ར་པི་ལ་ཡང་རྒྱ་ནག་དང་འགྲོ་ཡ་ད་ཡ་གི་དེ་བྱེད་ད་དེ་འདྲས་སུ་འདིར་བྱས་བྱས་གང་ལྟར་མང་པོ་བྱས་པའི་སྒང་ལ་ཡ་ཡིན་ན་ཨ་དེ་སྔོན་དང་མ་འདྲ་ཅིག་ཡིན་ན་རྒྱུན་དུ་ཁོར་ནས་རྒྱ་ནག་དང་ཀོ་རི་ཡའི་འབྲེལ་བ་དེ་ཡག་གོ་ཡོད་རེད་དེ་ལས་ཡིན་ན་ལས་བྱང་ཀོ་རི་ཡ་ལ་ཞིབ་ལྟོས་ང་དང་དེ་དེ་བྱས་ཆེ་མཐོང་བྱེད་ཀྱི་མ་རེད་དེ་ལས་ད་རིང་ཡང་ཉེ་དུས་དུས་ཚོད་ད་ག་རང་སྐབས་ད་ག་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དང་བྱང་ཀོ་རི་ཡའི་འབྲེལ་བ་དེ་ཡར་རྒྱས་གཏང་དགོས་སོ་བྱས་བྱས་ཁོ་རང་གིས་བཤད་སོང་ང་དེ་གས་བཤད་དང་བྱས་དང་ཉུ་ཡོག་ཁྲམ་སི་དེའི་རྩོམ་དེའི་འགོ་བྱང་རེད་དེ་ཁོ་ག་རེ་འདུག་ཟེར་ན་ད་ཨ་མི་རི་ཀའི་ཐོག་པ་ལ་ཡང་དམངས་གཙོའི་མཐུན་གྲོགས་ཤིག་བཙུགས་ཀྱི་ཡིན་ཟེར་དུས་ད་རྒྱ་ནག་ངོས་ནས་ཡིན་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཡིན་པའི་རྒྱལ་ཁབ་དེ་ཚོའི་ཁོ་ཚོའི་གི་ཡིན་ན་མཐུན་གྲོགས་ཅིག་གིས་ཡང་ཕ་གི་ཕྱོགས་གཏོགས་གཞན་པ་ཅིག་ཏུ་བཟོས་བྱས་ཡིན་འཛམ་བུ་གླིང་ནང་ལོགས་ལ་ཡང་ཕྱོགས་གཏོགས་དེ་གཉིས་གཉིས་ཀྱི་ཕན་ཚུན་ཡིན་སོ་སོའི་མཐུན་གྲོགས་འཚོལ་ཡག་གི་འབད་བརྩོན་བྱེད་ཡག་གི་ག་དུས་ཚོད་གསར་པ་ཅིག་སླེབས་ཤག་ཟེར་ཡག་ཅིག་འདི་འདྲས་ཅིག་བཀོད་ཤག། ཨ་ནེ་ཝང་ཞི་ལ་ལྟ་ཅི་དང། ཨ་མི་རི་ཀ་གི་དམངས་གཙོའི་མཐུན་གྲོགས་རྒྱལ་ཁབ་ཁག་ལ་བསྡད་སྐབས་ལ་ད་ནུབ་ཕྱོགས་རྒྱལ་ཁབ་ཁག་ཕར་ཕྱི་བཤུག་བྱེད་འགུལ་བ་ད་རྒྱ་ནག་གི་གར་དེ་དེ་འདྲའི་གི་ཤོག་ཁག་ཅིག་བསྒྲིགས་པ་ཡིན་ན་རྒྱལ་ཁབ་སོ་སོའི་ནང་ལ་ཚིག་གོ་གོ་རེད། རེད་ཤག་ད་དེ་ཨ་ལེ་སྔོན་ལ་ཡ་ང་རང་ཚོ་རྒྱུན་དུ་འཁོར་ནས་ཅིག་དམངས་གཙོ་ཟེར་ཙམ་པ་ད་ཚང་མ་ལོག་གི་ཅིག་སེམས་པའི་ནང་ལ་ཡང་བག་ཆགས་ཅིག་འདི་འདྲ་འདི་འདྲ་རེད་ཟེར་ཡ་ཅིག་ཡོད་རེད་པ། ད་ཨ་ལེ་སྔོན་ལ་ཡ་དང་པོ་དེ་ཁོ་ངོ་སྤྲོད་བྱེད་པར་ཅིག་སྲིད་དབང་སྒེར་གཅོད་ཟེར་ཙམ་པ་ད་ང་རང་ཚོ་བོད་སྐད་ནང་ནས་ང་ཚོ་སྲིད་དབང་སྒེར་གཅོད་ཟེར་ང་ཚོ་འདི་བསྒྱུར་གྱི་ཡོད་རེད་པ། བསྒྱུར་དུས་ཙམ་པ་ད་འདི་ཨིན་ཇིའི་ནང་ལ་ཡང་ཁོ་འདི་ཐ་སྙད་དང་ཅིག་གོ་དོན་ར་འདི་མ་འདྲ་བ་ཅིག་ཁ་ཤས་ཡོད་རེད།

བརྩི་འཇོག་འདི་ག་གལ་ཆེ་ཁུག་མེད་བྱས་རྗེས་འདི་ག་འདི་ལྷག་པར་དུ་རྒྱལ་ཁབ་འདིའི་ནང་ལོགས་ལ་ཡང་གལ་སྲིད་སོ་སོ་ལ་ངོ་རྒོལ་བྱེད་ཉེན་ཡོད་པ་ཡིན་ན་ཨང་གཅིག་འཛིན་བཟུང་བྱེད་དགོས་ནས་ཁ་བཀག་དགོས་ནས་དམ་དྲག་བྱེད་དགོས་ནས་འདི་འདྲས་བྱེད་ཉེན་གྱི་ད་ཆབ་སྲིད་ལམ་ལུགས་ཅིག་ཡོད་རེད་བ། འདི་ཚོའི་ཕྲད་མང་ཆེ་ཆེར་འདི་ཟེར། ད་འདི་ནས། Totalitarianism ཉེན་དེ།

སྐབས་དེ་ཡི་ཧིཏ་ལར་གྱི་འཇར་མ་ནི་དང་དེ་རྗེས་ལ་ཡང་དམར་ཤོག་གི་ཨུ་རུ་སུའི་སྟ་ལིན་འོག་ལ་ཡང་གང་འདྲས་ཤིག་བྱས་ཅན་ཡིན་ན་ད་དེ Totalitarianism ཉེན་དེ་ཡང་སྲིད་དབང་སྒེར་གཅོད་ཅན་རེད་ད་ཡིན་ན་དེ་མི་གཅིག་གིས་དབང་ཆ་ཞེ་པོ་ཞིག་ཟིན་པ་གཅིག་པོ་ཅིག་མ་ཡིན་པ་ཡང་ན་གཞུང་གཅིག་དང་སྲིད་དོན་ཚོགས་པ་གཅིག་དང་ད་རྒྱ་ནག་དང་སྔ་མ་ཨུ་རུ་སུའི་དམར་ཤོག་དེ་ཚོ་འདི་འདྲ་བ་ཅིག་ཡིན་པ་མ་ཟད་ཡིན་ན་ཁོའི་ལམ་ལུགས་འདིའི་ནང་ལོགས་ལ་ཡང་རྒྱལ་ཁབ་ཡིན་ནའི་རེད་སྤྱི་ཚོགས་ག་གི་ནང་ཡིན་ནའི་ད་དེའི་སྤྱི་ཚོགས་ནང་ལོགས་ལ་ཡོད་པའི་མི་ཚོའི་ཁ་ཤས་ཚང་མ་གཞུང་ཡིན་ནའི་རེད་ད་དཔོན་པོ་ཡིན་ནའི་རེད་སྲིད་དོན་ཚོགས་པ་ཡིན་ནའི་རེད་འདི་ཡི་ཐེ་ཇུས་བྱས་བྱས་ཟིམ་བསྟན་འགྱོག་འདི་ལ་ཡང་འདི་འདྲས་ཅིག་ལ Totalitarianism ཟེར་གྱི་ཡོད་རེད། སྔ་མ་རིག་གནས་གསར་བརྗེའི་སྐབས་འདྲ་བ་ལ་ཡང་མའོ་གི་འོག་ལ་ཡང་ད་ང་ཚོ

ར་ཤེ་ཡ་དང་རྒྱ་ནག་གི་གནས་སྟངས་མ་འདྲ་ས་དེ། ད་རྒྱ་ནག་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་ཉེན་དེ་ཚོ་ད་ད་དུག་དེ་ཁ་ཞིག་ད་གསང་བའི་ངང་ནས་བཏང་དགོས་ཡོད་རྒྱུ་མ་རེད་པེ་ཅིན་སུ་གསོན་པོ་ཟིམ་བྱས་བསད་བཞག་ནས་ལས་ཁའི་གནད་འགག་སྐྱེལ་ཡོད་མ་རེད་ད་ར་ཤེ་ཡ་ལ་ཕུ་ཏིན་ལ་དབང་ཐང་ད་དུང་ཆེན་པོ་དེ་ཞེ་པོ་ཅིག་ཡོད་རེད་ཡིན་ན་རེད་ཡང་ཁོ་ཕི་ཁེ་ཡ་ལྡི་མི་ཅེ་ཆེ་ཁ་ཆེ་ཁོ་རེ་གྲོས་ཚོགས་རེ་ཡོད་རེད་ཁོ་ལ་ངོ་རྒོལ་བྱེད་ཉེན་ཏི་ཏི་ཏི་ཡོད་རེད་ཨ་ནི་ངོ་རྒོལ་བྱེད་ཉེན་ད་དུ་བསད་དགོས་བསམ་ནས་ལས་དུག་སྟེར་བྱས་མེད་བཞིན

དེ་ཡང་འདི Washington ལ་ཡོད་པའི Freedom House ཉེ་འབྱོར་རེད་རང་དབང་ཁང་པ་ཟེར་ཉེན་ཅིག་ཁོ་ཚོས་ཡིན་ན་ལོ་ལྟར་རེ་བཞིན་འཛམ་བུ་གླིང་ནང་ལོགས་ལ་ཡང་དམངས་གཙོའི་གནས་སྟངས་གང་འདྲས་ཡོད་མེད་དང་ལྷག་པར་དུ་རང་དབང་གི་གནས་སྟངས་གང་འདྲས་ཡོད་མེད་ཐད་དེ་ཁོ་ཚོས་ཅིག་ལྟ་གི་རེད་ཁོ་ཚོའི་སྙན་ཐོ་འདི་ནང་ལ་བལྟས་པ་ཡིན་ན། སྤྱི་ལོ་ཉིས་སྟོང་ལྔ་ནས་ད་ལྟ་བར་དུ་ཅིག་ལོ་བཅོ་ལྔའི་རིང་ག་དེ་ཡིན་འཛམ་བུ་གླིང་ནང་ལོགས་ལ་ཡང་རྒྱལ་ཁབ་དེ་ཚོ་སྤྱི་བཏང་ཆགས་ཏེ། དམངས་གཙོའི་ག་ཚོད་རེད་རང་དབང་ཆེ་རུ་ཕྱིན་འདུག་ཆུང་རུ་ཕྱིན་འདུག་བྱས་ཁོ་ཚོས་ཚད་བརྒྱབ་བྱས་གྲངས་ཀ་བརྩི་དུས་ཙམ་པ་ཡིན་ན་འདས་པའི་ལོ་བཅོ་ལྔའི་ནང་གང་འདྲས་ཅིག་ཡིན་ཧ་ལམ་རེ་ཉིས་སྟོང་ལྔའི་རེ་ལོ་ད་ག་རང་ཡིན་ན་ཏོག་ཙམ་དྲག་འདུག་དེའི་རྗེས་ལ་གང་འདྲ་འདྲ་ཅིག་དུར་དུར་དུར་དུར་དུར་སོབ་ཙམ་ཕྱིན་བྱས་ཁོ་ཚོས་གྲངས་ཀ་དེ་ཡིན་ན་ཅིག་བརྒྱབ་དུས་ཙམ་པ་ཡིན་ན་ད་ན་ནིང་ལོ་ལ།

རེད་ཝང་ཞི་ལགས་སྒང་ནས་གསུང་བ་ནང་བཞིན་ཁ་སང་སྔོན་མ་ར་ཤི་ཡ་གི་ནང་གི་ཤོག་ཁག་གི་མི་དེ་ལ་ད་ཡ་མི་མང་རྒྱབ་སྐྱོར་བ་གི་ངོ་རྒོལ་གཞི་རྒྱ་ཆེན་པོ་ས་ཁུལ་ག་ས་ནས་བྱུང་སོང་རྒྱ་ནག་ནང་ལ་དེ་ལྟ་བུ་ད་བྱུང་མི་སྲིད་པ་རེད་བ་སྔོན་མ་སྐུ་ཞབས་ལིའུ་ཞའོ་པོ་དང་ཁོ་ཚོ་བཟུང་དུས་མི་མང་འདུ་འཛོམས་གི་ཐོག་ནས་ངོ་རྒོལ་བྱེད་ཡ་དེ་འདྲས་མིན་འདུག་བ་དེ་ནང་བཞིན་ཡ་རྒྱ་ནག་གི་ད་ལྟ་སྲིད་དབང་སྒེར་གཅོད་གི་སྒང་ལ་གར་དེ་མཐུན་གྲོགས་རྒྱལ་ཁབ་དེ་འདྲས

ད་འདི་སྔོན་ལ་ཡིན་པ་ཡིན་ན་དཔེར་ན་ཆ་བཞག་ན་སྲིད་དབང་སྒེར་གཅོད་ཅན་རྒྱལ་ཁབ་དེ་ཚོ་དཔེ་མཚོན་དངོས་སུ་སྡུག་ཤོས་ཅིག་བྱང་ཀོ་རི་ཡ་ཡིན་ནའི་རེད་ཨི་རན་ཡིན་ནའི་རེད་དེ་ཚོ་བཟུམ་དེ་ཡིན་ན་རྒྱལ་ཁབ་ནང་ལོགས་ལ་ཡ་གདུག་རྩུབ་ཆེན་པོ་བྱས་མི་མང་རང་དབང་མེད་པ་གང་ལ་ཡིན་སྟངས་ཡིན་ན་སྔ་མོ་ཡིན་པ་ཡིན་ན་ད་རྒྱལ་ཁབ་དེ་ཚོ་སྲིད་དབང་སྒེར་གཅོད་ཅན་གྱི་རྒྱལ་ཁབ་དེ་ཚོ་ཡིན་ན་དཔེ་གདུག་རྩུབ་ཆེན་པོ་ཞེ་པོ་ཅིག་བྱས་ཨ་ནི་དེའི་སྒང་དེ་ཡིན་ན་ཁོང་ཚོས་དཔལ་འབྱོར་དེ་ཞེ་པོ་ཅིག

ད་དཔལ་འབྱོར་ཡར་རྒྱས་གཏང་ཐུབ་ཐུབ་ཙམ་པ་གཅིག་ནས་མིའི་ནི་དངོས་གནས་ཆབ་སྲིད་ཀྱི་ཐོབ་ཐང་དང་རང་དབང་དང་དེ་གི་ལག་གི་ལག་གི་དེ་དང་དུས་མཚུངས་ཅན་ཡང་ཁོང་ཚོའི་དཔལ་འབྱོར་གྱི་གནས་སྟངས་འཚོ་བའི་གནས་སྟངས་དེ་ཚོ་ཡི་ནི་ཡར་རྒྱས་ཞིབ་ཞུ་སྒོར་བ་ད་དེ་བསྒྲུབ་ཐུབ་ཙམ་པ་ཅིག་གི་སྔ་མོ་དང་ནང་བཞིན་གྱི་ཅིག་དཀར་པོ་ནག་པོ་དང་ཨ་ནི་དེ་འདྲ་ཅིག་གི་མ་ཡིན་པ་དར་སྐད་སི་ཡི་ནི་རྙོག་དྲ་ཚི་ཞིབ་ཞུ་བྱེད་ཚར་ཕྱིན་དེ་ཡི་བས་སུ་དར་ཞུ་འདུག་ད་སྤྱི་བཏང་བྱས་པའི་ནི། གཅིག་རྒྱལ་ཁབ་དེ་ཚོ་མང་ཆེས་ནང་ལོགས་ལ་ཡང། སྔ་མོ་སྔ་མོའི་དམར་ཤོག་གི་ཨུ་རུ་སུ་དང་དེ་དུས་རྒྱ་ནག་གི་དམར་ཤོག་གི་དེ་བྱེད་དུས་དང་མ་འདྲ་ཅིག་ཡང། ཕྱོགས་གཞན་པ་ཅིག་ནས་གྱུར་འདུག་ཅིག་གར་ཕྱིན་འདུག་ཟེར་ན། སྔ་མོ་ཡིན་ན་ད་ཅིག་ཚང་མ་ལོགས་ལ་ཡ་ཅིག་ཡོད་ར་ཆབ་སྲིད་ལྟ་བ་ཅིག་དམར་ཤོག་གི་ལྟ་བ་ཅིག་བྱེད་དགའ་འདུག་ད་གུང་ཁྲན་རིང་ལུགས་ལམ་ཁར་འགྲོ་གི་རེད། སྤྱི་ཚོགས་རིང་ལུགས་བྱེད་གི་རེད་བཤུ་གཞོག་གྲལ་རིམ་དེ་ཡན་མེད་བཟོ་གི་རེད་མ་རྩ་རིང་ལུགས་མེད་བཟོ་གི་རེད་ང་ཚོ་མཐའ་མ་དེ་ཡིན་ན་གུང་ཁྲན་གྱི་ཨིན་སྤྱི་ཚོགས་ཅིག་སླེབས་གི་རེད་བྱེད་བྱེད་ད་མཐའ་མའི་དམིགས་ཡུལ་ཅིག་ཡོད་ར་བ་ད་དེ་ཡིན་ན། རྒྱལ་ཁབ་གཞན་པ་ཚོ་ཚོ་ཚོ་ཕར་བཞག་རྒྱ་ནག་ཁོ་རང་ཚོའི་ད་ཁ་ནས་དེ་དེ་ཅིག་བཤད་ཁ་ཇི་གོར་ད་ལེ་ག་འདྲ་དེ་ཡིད་ཆེས་བྱེད་ཉེ་ཡོད་མ་རེད་དེ་འདྲ་སོང་ཙང་ད་རྒྱ་ནག་གི་སྲིད་དབང་སྒེར་གཅོད་ཅན་གྱི་མཐུན་གྲོགས་ཀྱི་རྒྱལ་ཁབ་དེ་ག་དེ་ཚུར་རུག་རུག་རུ་བྱས་རྗེས་དངོས་གནས་མཐུན་གྲོགས་རྒྱལ་ཁབ་ཅིག་ཚུགས་ཐུབ་གི་ཡོད་པ་ཡིན་ན་ད། ཁོང་ཚོའི་ཐུན་མོང་གི་ད་ད་ད་ཨ་མི་རི་ཀ་ལ་མ་དགའ་དང་ཁོ་ཚོ་ལ་ཡང་སྐྱོན་བརྗོད་བྱེད་ཉེས་དེ་གས་ལ་མ་དགའ་དང་ཡང་ན་གཙོ་བོ་གཅིག་གིས་ནི་སོ་སོའི་རྒྱལ་ཁབ་ནང་ལོགས་ལ་ཡང་གཅིག་གིས་དབང་ཆ་ཟིན་མི་ཡ་དང་རྒྱ་ནག་དཔལ་འབྱོར་སྟོབས་ཆེན་པོ་སོང་ཙང་རྒྱ་ནག་དང་མཉམ་དུ་བྱས་རྗེས་སོ་སོའི་དཔལ་འབྱོར་ཡར་རྒྱས་བཏང་ཡ་མ་གཏོགས་ཆབ་སྲིད་ཀྱི་མཐའ་མའི་དམིགས་ཡུལ་བྱས་རྗེས་དམིགས་འབེན་བྱས་རྗེས་ང་ཚོའི་སྤྱི་ཚོགས་འདི་འདི་འདྲ་ཅིག་ལ་འགྲོ་གིན་གདའ་ཟེར་བྱས་ཁྲིད་སའི།

དེ་ནས་ཝང་ཤི་ལགས་ད་སྤྱིར་བཏང་ཨ་མི་རི་ཀ་འཛམ་གླིང་གི་ནང་གི་ང་ཚོའི་མི་དམངས་རྒྱལ་ཁབ་མང་པོ་གི་ནང་གི་དེ་གསུང་གི་འདུག་བ་དེ་ཉེན་རྟོག་པ་རེད་ལབ་ད་གཙོ་བོ་དེ་འཛམ་གླིང་གི་རྒྱལ་ཁབ་མང་པོ་གཅིག་གི་ནང་ལ་དཔེར་བཞག་ན་འགྲོ་བ་མིའི་ཐོབ་ཐང་དང་ད་ཆོས་དད་རང་དབང་ད་དེ་འདྲ་མེད་པ་ཡིན་ན་ཨ་མི་རི་ཀ་གི་ག་དུས་ཡིན་ན་ཡང་དེ་ཚོ་གི་དམངས་གི་རྒྱབ་ལ་ལངས་བྱས་སྐད་ཆ་བཤད་གི་ཡོད་བ་རེད་ཨ་ནི་ད། ཨ་རིའི་དམངས་གཙོའི་ལམ་ལུགས་འདི་གའི་སྤྱིར་བཏང་སྔོན་མ་ཡིན་ན་ཡང་ཁོའི་ལོ་རྒྱུས་ཀྱི་ཁྲོད་ལ། ད་སྲིད་དབང་སྒེར་གཅོད་ཡིན་ན་འདྲ་གཞན་པ་ད་ལམ་ལུགས་གཞན་པ་ལ་རྒོལ་ལན་བསློགས་མྱོང་ཡོད་བ་རེད། ད་དེ་ལོ་རྒྱུས་གསར་བ་མ་རེད་བ། ཨ་ནི་དེ་ཡིན་དུས་སྐབས་ལ་སྔོན་མ་གི་ཨ་མི་རི་ཀས་ག་འདྲའི་དགྲ་བོ་བྱས་ནས་ཨ་ནི་དམངས་གཙོའི་མཐུན་གྲོགས་རྒྱལ་ཁབ་ཁག་མཉམ་འབྲེལ་གྱི་ཐོག་ནས་ཡང་རྒྱལ་ཁབ་ག་འདྲའི་ལ་ལམ་ལུགས་ག་འདྲའི་ལ་རྒོལ་ལན་བསློགས་ཡོད་བ་རེད་དེ་ཚོའི་ལོ་རྒྱུས་ཀྱི་ངོ་སྤྲོད་བྱེད་རོགས་བྱེད་དང། སྲིད་དབང་སྒེར་གཅོད་ཟེར་དེ་ཡིན་ན་ད་ལྟ་བེ་ད་མིའི་སྤྱི་ཚོགས་རུག་རུག་བྱས་པས་དང་པོ་འགོ་བཙུགས་པ་ནས་བྱས་བྱུང་ཡོད་རེད། དང་པོ་རྒྱལ་པོ་ཡིན་ན་རེད་ལུང་པའི་དཔོན་ཡིན་ན་རེད་ཅིག་གདའ་བ་ཡང་ཆོས་ལུགས་གདའ་བ་དཔོན་རིགས་འདི་ཡིན་ན་རེད་ད་དབང་ཆེན་སྒེར་གཅོད་ཅན་མིའི་དབང་ཐང་ཆེན་པོ་ཞིག་དོན་ཆ་ཡིན་ན་འདི་གས་ཚང་མ་ལོགས་ལ་ཡ་དབང་སྒྱུར་བྱེད་ཡ་ཟེར་དེ་ནི་དེ་ད་ག་ད་ང་རང་ཚོའི་མིའི་སྤྱི་ཚོགས་ཅིག་རུག་རུག་ཆགས་པས་འགོ་དང་པོ་ནས་བཙུགས་བྱས་བསྡད་ཡོད་ཀྱི་རེད་ད་ཡིན་ན་ཡང་དམངས་གཙོ་ཟེར་ཉེས་དེ།

ཨ་ནི་དངོས་གནས་ཨ་མི་རི་ཀའི་ནང་ལོགས་ལ་ཡ། ཨ་མི་རི་ཀའི་རང་བཙན་བྱས་པའི་རྗེས་ལ་ཡ་ཨ་ནི་ད་ལྟའི་ད་ལྟའི་ལམ་ལུགས་སྦྱོར་ར་ང་ཚོ་མང་གཙོ་ཟེར་ཅིག། འདི་བཙུགས་པའི་བར་དུ་ལ་ཡ་ཡིན་ན་མང་ཆེ་ཡིན་ན་ད་རྒྱལ་པོ་ཡིན་ནའི་རེད་གོང་མ་ཡིན་ནའི་རེད་ད་དེ་འདྲས་གཅིག་གི་ག་འདྲ་དབང་ཆ་ཟིན་བྱས་མང་ཆེ་ཡིན་ན་སྲིད་དབང་སྒེར་གཅོད་ཅན་བྱེད་བྱས་ཡོད་མ་རེད་ད་མང་གཙོ་འདི་ཨ་མི་རི་ཀའི་མང་གཙོ་འདི་བཙུགས་ཚར་བའི་རྗེས་ལ་ཡིན་རྒྱུན་རིང་པོ་ཞེ་པོ་གཅིག་ད་འདི་རེད་མི་འདུག་ག་ཚོད་རེད་གཅིག་གི་ཨ་མི་རི་ཀའི་མང་གཙོ་བཙུགས་རྗེས་ཨོ་མང་གཙོ་འདི་འཛམ་བུ་གླིང་ཁོ་ར་སྤེལ་དགོས་རེད་ཟེར་ནའི་འདྲའི་བསམ་བློ་དེ་ད་རྗེས་རྗེས་ལ་ཡ་ཞུ་དགོས་བྱུང་མི་ཤེས་འདི་སྔ་པོ་བྱུང་མི་འདུག་ཡིན་ན་ལས་ཨ་མི་རི་ཀའི་རང་བཙན་དེ་བྱུང་པའི་སྐབས་དེ་རང་བཙན་འབད་བརྩོན་བྱས་པའི་སྐབས་དེ་ཡིན་ན་ཕྱོགས་གཅིག་ནས་ཡིན་ན་ད་ཨིན་ཇིའི་འོག་ནས་རང་བཙན་བྱེད་ཀྱིན་ཟེར་དེ་ད་ང་ཚོ་རྒྱལ་ཁབ་ལོགས་ཀ་ཐོན་གྱིན་ཟེར་ཆོག་ལ་ད་ང་ཚོ་རང་བཙན་ཟེར་དུས་ང་ཚོ་ནམ་རྒྱུན་གོ་དོན་དེ་གོ་དགོས་པ་དེ་གཅིག་རེད། ཡིན་ནའི་དེ་ལས་གལ་ཆེ་གཅིག་ཡིན་ན་དེའི་འོག་ལ་ག་རེ་ཟེར་ན་དེ་སྐབས་དེ་ཡང་ང་ཚོ་ཨིན་ཇིའི་འོག་ནས་ཐོན་གྱིན་ཡིན་ཟེར་བ་གཅིག་པོ་མ་ཡིན་པ་ང་ཚོ་ཡིན་ན་སོ་སོའི་དེའི་དབང་ཆ་དེ་གི་དེ་སོ་སོ་གང་ག་ལོག་མི་མང་མཉམ་གཏོགས་བྱེད་བྱས་འོས་འདེམས་བྱེད་བྱས་ད་ག་འདྲ་དེ་འདྲའི་དམངས་གཙོའི་ལམ་ལུགས་དེ་བཙུགས་ཀྱིན་ཟེར་དེའི་བསམ་བློ་དེ་དང་པོ་ཁོ་རང་ནས་ཡོད་རེད། དེ་ཡོད་པ་མ་ཟད་ཡིན་ན་སྐབས་དེའི་བེད་ཀ་རང་བཙན་བྱེད་དགོས་རེད་ཅེས་བྱེད་ཡག་ལ་རྒྱབ་སྐྱོར་དང་ཨ་ནི་དངོས་གནས་དེའི་བྱེད་ཡག་ཆེད་དུ་དངོས་གནས་རང་སྲོག་བློས་བཏང་བྱེད་མཁན་དེ་ཚོ་མི་མང་པོ་གཅིག་ཡིན་ན་ཨིན་ཇིའི་འོག་ནས་ཐོན་ཡག་གཅིག་པོ་མ་ཡིན་པར་ཡང་དེ་ལམ་ལུགས་དེའི་ཆེད་དུ་བྱེད་མཁན་མང་པོ་བྱུང་བ། དཔེར་ཆ་བཞག་ན་ཨ་མི་རི་ཀའི་རང་བཙན་རྩོད་ལེན་བྱས་པའི་སྐབས་དེ་ཨིན་ཇིའི་རྩོམ་པ་པོ Thomas Paine ཟེར་མཁན་ཅིག་ད་ཁོ་རང་ད་ཨིན་ཇི་རང་རེད་དངོས་གནས་བྱས་ན་ཨིན་ཇིའི་ངོ་རྒོལ་བྱེད་དགོས་པ་ཁོ་རང་ད་ལྟ་དེ་ཡོང་བྱས་དམག་ནང་ཞུགས་ཞུགས་བྱས་བྱས་ཨ་ནི་དེ་ཚོ་གང་ག་ལོག་ཆབ་སྲིད་ཀྱི་ཕུགས་བསམ་དེའི་ཆེད་དུ་རེད་མ་གཏོགས་ཅིག་ཨ་མི་རི་ཀ་ཁོ་རང་ཨིན་ཇིའི་འོག་ནས་རང་བཙན་བྱེད་ཆེད་དུ་མ་རེད་ད་ག་ནང་བཞིན་ཡིན་ན་དེའི་རྗེས་ལ་ཧྥ་རན་སི་ལ་བྱུང་པའི་ཨ་ནི་གསར་བརྗེ་དེ་ཚོའི་ནང་ལོགས་འགོ་ཁྲིད་མཁན་དེ་ཚོས་འདི་སྐབས་དེ་ཡིན་ན་ཨ་མི་རི་ཀ་ལ་བྱས་བྱས་ཡིན་ན་དེ་ག་བྱས་ཡོད་རེད་ད་མ་གཞི་དུས་འབུད་རེད་ཅེས་བསམ་བློ་བཏང་པ་ཡིན་ན་ད་དངོས་གནས་གཅིག་ཆབ་སྲིད་ཀྱི་ལམ་ལུགས་ཐོག་ནས་འཐབ་རྩོད་རང་བྱས་བྱས་ཤོག་གཉིས་ཆ་ལོག་གས་ད་ངའི་བལ་ལམ་ལུགས་འདི་ཡིན་འཛམ་བུ་གླིང་ཁྱབ་ཐུབ་བྱེད་ཀྱིན་ཟེར་ཡག་གི་འདི་བསམ་བཏང་ཡག་བྱུང་བ་དེ་ཡིན་ན་དངོས་གནས་བྱས་ན་ཕལ་ཆེར་འཛམ་བུ་གླིང་དམག་ཆེན་གཉིས་པའི་རྗེས་ལ་ཡིན་ན་ཤུགས་ཆེ་ཤོས་བྱུང་ཤག་བསམ་ས་རེད་འདུག་དེ་ཡིན་ན་གཙོ་བོ་དེ་ཡིན་ན་ཕ་གི་དམར་ཤོག་གི་ཨུ་རུ་སུ་དང་རྒྱ་ནག་གི་ཡིན་ན་ད་དམར་པོའི་སྤྱི་ཚོགས་རིང་ལུགས་ཀྱི་བསམ་བློ་གུང་ཁྲན་རིང་ལུགས་བསམ་བློ་དེ་ཡིན་ན་བེར་ཏི་རྒྱ་སྐྱེད་གཏོང་ཡག་ཡིན་ཞེས་ད་ཁོང་ཚོ་དེ་བེར་ཏི་གསར་བརྗེའི་དམིགས་ཡུལ་ཁོ་རང་དེ་ག་ཡིན་ཞེས་ལབ་ཀྱི་རེད་པ་དེ་ལབ་དུས་ཡིན་ན་ད་ཨ་མི་རི་ཀས་དེ་ཁ་གཏད་བྱས་བྱས་ད་དེ་ཡིན་ན་རྒྱ་སྐྱེད་བཏང་བཅུག་རྒྱུ་མི་འདུག་དེ་འདྲའི་སོང་ཙང་ད་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཡ། མང་གཙོ་སྤེལ་ཡ་དང། མང་གཙོའི་ལམ་ལུགས་བཙུགས་ཡ་དང་ད་དེ་ཚོ་ཞུ་གཞིས་བྱས་བྱས་ཡིན་ན་ཁོ་ཚོའི་ཕར་ཚུར་ལ་ད་འཐབ་རྩོད་དེ་ཤུགས་ཆེན་པོ་ཞིག་བྱུང་བྱས་ད་མཐའ་མ་དེ། གཅིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་དགུ་དགུ་བཅུ་ཐམ་པ་སོགས་པ་ལ་ཡ། དེ་གའི་དམར་ཤོག་གི་ཡུ་རོབ་ཀྱི་ཨི་ཨུ་རུ་སུས་གཙོ་བྱས་པའི་དེ་གའི་དེ་དམར་ཤོག་རྒྱལ་ཁབ་དེ་གའི་དེ་ཁ་ཐོར་ཕྱིན་བྱས་ད་ག་འདྲ་གཅིག་གཅིག་གཉིས་བསྡུས་ཀྱིས་མ་མཇུག་བསྒྲིལ་བས་མཇུག་བསྒྲིལ་བྱས་ལྷག་པར་དུ་ཡིན་ན་ད་ཁོའི་མཚོན་རྟགས་ཆེ་ཤོས་དེ་བར་ལིན་ལ་ཡོད་པའི་བར་ལིན་གྱི་གྱང་དེ་མ་ལོག་ར། དེ་ལོག་པའི་སྐབས་དེ། འདི་སྐབས་དེ་ཡིན་ན་སྐད་གྲགས་ཆེན་པོ་ཞེ་པོ་ཅིག་ག་རེ་བྱུང་བ་རེད་ཟེར་ན། ཨ་མི་རི་ཀའི་ནང་ལ་ཡོད་པའི་ཆབ་སྲིད་རིག་པའི་མཁས་པ་ཡིན་ན་ཧྥུ་ཀུ་ཡ་མཱ་ཟེར་མཁན་ཅིག་རེད་ཁོ་རང་ཡིན་ན་མི་རྒྱུད་བྱས་པ་ཡིན་ན Japanese ཉི་ཧོང་གི་མི་རེད་ད་ཡིན་ན་ལས་ཨ་མི་རི་ཀའི་ནང་སྐྱེས་པའི་ད་ག་རེ་རེད་སྐྱེས་དུས་གང་ཨ་མི་རི་ཀའི་རྒྱབ་གཉེར་གནང་ཞིག་རྒྱབ་གཉེར་བྱེད་བྱས་ཁོ་རང་གི་ཡིན་ན་རྩོམ་ཅིག་བྲིས་ཏེ་རྗེས་ལ་ཡང་ཞུགས་དེ་མཐའ་མ་དེ་ཡིན་ན་ཁོ་རང་དེ་དེབ་བཟོས་པ་རེད་འགོ་བྱང་དེ་ག་རེ་ཟེར་ན End of History ད་ལོ་རྒྱུས་མཇུག་བསྒྲིལ་བ་རེད་ད་དེ་དོན་དག་ག་རེ་ད་ལྟའི་ད་ལྟའི་བར་དུ་ད་ལོ་རྒྱུས་དེ་ཡིན་ན་ག་དུས་ཡིན་ན་ཆབ་སྲིད་ཀྱི་ལྟ་བ་བར་དུ་ལ་ལ་ཡ་ད་ལམ་ལུགས་ག་འདྲ་བཙུགས་དགོས་ཀྱི་ཡོད་མེད་ག་འདྲ་ཅིག་བྱས་འཛིན་སྐྱོང་བྱེད་དགོས་ཀྱི་ཡོད་མེད་ཐོག་ལ་ཡ་ད་རྩོད་པ་ཤོར་འཛམ་བུ་གླིང་ལ་ད་རྒྱབ་བྱས་བསྡད་བྱས་དེ་ཡིན་ན་མིའི་ལོ་རྒྱུས་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་ཡོད་ན་མི་རིགས་ཀྱི་ལོ་རྒྱུས་ཅིག་ངོས་འཛིན་བྱེད་ཀྱི་ཡོད་ན་ད་ད་ནས་བཟུང་བྱས་ད་ལོ་རྒྱུས་དེ་ཡིན་ན་རྩོད་པ་རྒྱག་ཡ་ད་མེད་པ་ཆགས་བྱས་ད་ལོ་རྒྱུས་དེ་མཇུག་བསྒྲིལ་བ་རེད་ག་རེ་ཟེར་ན་ད་དམངས་གཙོ་ལ་རྒྱལ་ཁ་ཐོབ། ཨ་ནི་ལམ་ལུགས་གཞན་པ་དེ་གང་ག་ལོག་ད་གང་ལྟར་ག་ལེ་ག་ལེ་ད་དམངས་གཙོའི་ལམ་ཁར་འགྲོ་རྒྱུ་ཡིན་པ་དེ་ཡིན་ན་གཏན་འཁེལ་བ་རེད་ཞེས་བྱས་ཁོ་རང་རྩོམ་བྲིས་བྱས་རྩོམ་སྐད་གྲགས་ཆེན་པོ་ཞིག་བྱུང་བ་རེད་ད་ཡིན་ན་ལས་ད་ལྟ་ཏོག་ཙམ་ལྟ་དུས་ཙམ་པ་ཕྱི་མིག་ལྟ་དུས་ཙམ་པ་ཁོང་གི་དེ་ད་ག་སྤོབས་པ་ཆེ་དྲགས་རེད་ཆོད་དང་ཞེས་བྱས་ཡིན་ན་ཁོ་རང་གི་བསམ་བློ་ལས་རེད་ཨ་ནི་དེ་འདྲས་ཡོང་རྒྱུའི་ཚབ་ལ་ཡིན་ན་ད་ཕལ་ཆེར་འདས་པའི་ལོ་བཅོ་ལྔ་ངས་ད་གིན་ཞུས་པ་ནང་བཞིན་རེད་པ་ད་འཛམ་བུ་གླིང་གི་ག་ས་ག་ལ་ཡག་ཡིན་ན་ཨ་ནི་དམངས་གཙོ་ལ་ཡག

ཁྲིད་བྱས་དུས་ནང་ལོགས་ལ་ཞིབ་བྱེད་ཞིབ་ཚགས་པ་ག་རེ་སྤྲད་ཡོད་ཟེར་ན་ད་དཔེར་ན་ཅིག་བྱས་ན་སྔ་མོའི་དམར་ཤོག་གི་པོ་ལན་དང་ཧང་ག་རི་དང་དེ་ཚོ་གང་ག་ལོ། དམར་ཤོག་ནས་དམངས་གཙོ་ཕྱིན་དམངས་གཙོ་ཕྱིན་པའི་རྗེས་ལ་ཡིན་ན་ད་ཡང་ལོ་བཞི་ལྔ་གཅིག་གོང་ལ་ཡང་ག་ལེ་ག་ལེ་སྔོན་མ་རྦད་དེ་དམར་ཤོག་ལ་ངོ་རྒོལ་བྱས་དམངས་གཙོ་དགོས་རེད་ཟེར་མཁན་གྱི་དེ་གས་དེ་ད་ཁོ་རང་ཚོ་འགོ་ཁྲིད་བྱེད་དུས་ཡང་ཁོ་ཚོས་ག་ལེ་ག་ལེ་རྦད་དེ་པོ་ལན་དང་ཨ་ནི་ཧང་ག་རི་ད་དེ་བས་བཤད་མི་དགོས་རེད

ངས་ཀྱང་འདི་ཙམ་དུ་སྲིད་འཛིན་ཌོ་ནལ་ཊམཕ་སྐབས་ལ་རྒྱ་ནག་ལ་ཡང་ཞིབ་བཤེར་དྲག་པོ་བྱེད་ཅེས་གསུངས་པ་ཡིན་ན་ལས་མང་ཆེ་བྱས་ན་ཅིག་དཔལ་འབྱོར་དང་ལག་རྩལ་དང་དེ་འདྲའི་སྐོར་ལྷག་པར་དུ་ཚོང་སྐོར་རྒྱལ་སྤྱིར་དང་ད་ད་རིང་ཡིན་ན་སྲིད་འཛིན་བྷའེ་ཌེན་སྐབས་སླེབས་ཙམ་པ་ད་དངོས་གནས་ཡང་ཅིག་དེ་སྔ་ལ་ཡང་དམར་ཤོག་ཨུ་རུ་སུ་དང་ཨ་མི་རི་ཀ་དང་དེ་ཚོ་དམངས་གཙོ་དང་ཨ་ནི་སྐབས་དེ་ཡིན་ན་གུང་ཁྲན་གྱི་བསམ་བློའི་ལྟ་བའི་ཐོག་གི་འཐབ་རྩོད་བྱུང་བ་འདི་འདྲ་པོ་ཅིག་ད་ཡང་ད་རེ་གལ་སྲིད་བྱས་ན་ཡིན་ན་ཅིག་ཨ་མི་རི་ཀ་དང་རྒྱ་ནག་དང་ཨ་མི་རི་ཀ་དང་ཨུ་རུ་སུའི་བར་དུ་ལག་གི་ཕྱི་འབྲེལ་གྱི་དཀའ་ངལ་ཡོད་པ་དེ་ག་ཡིན་ན་ཅིག་ཆབ་སྲིད་ཀྱི་ལྟ་བ་དང་ཨ་ནི་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་ལམ་ལུགས་ཀྱི་ཨ་ནི་ངོས་ནས་ཡིན་ན་ད་ངོས་འཛིན་བྱེད་ཡག་གི་དུས་ཚོད་གསར་པ་ཅིག་ཆགས་བསྡད་ཤག་བསམ་གྱི་འདུག་དཔེར་ན་ཅིག་བྱས་ན་ལོ་ཁ་ཤས་ཅིག་གི་ནང་ལོགས་ལ་ཡར་ད་སྔོན་མ་ད་ལོ་བཅུ་བཅོ་ལྔའི་གོང་དུ་ཡིན་ན་བསམ་བློ་བཏང་པ་ཡིན་ན་རྒྱ་ནག་གི་དམར་ཤོག་གི་ལམ་ལུགས་དང་ད་རྒྱ་ནག་གི་སྲིད་དབང་སྒེར་གཅོད་ཅན་གྱི་ལམ་ལུགས་ཡིན་ན་ད་ཅིག་ཚང་མ་ལོག་གི་འཛམ་བུ་གླིང་ནང་མཐོང་ཚུལ་ཤུགས་ཆེ་ཤོས་དེ་རེད། ཁོ་ལ་ཡ་ཡིན་ན་སྤྱིར་བཏང་བྱས་ན། ནུབ་ཕྱོགས་རྒྱལ་ཁབ་མང་ཆེ་ནང་ལོགས་ལ་མཁས་པ་དང་ཨ་ནི་ཅིག་བྱས་ན་རྒྱ་ནག་ནང་ལོགས་ལའི་མི་མང་པོ་ཅིག་འདི་འདྲ་ཅིག་དཔེར་ན་ཅིག་བྱས་ན་ཅང་ཙེ་མིན་སྐབས་ཡིན་ནའི་རེད་ཏང་ཞོ་ཕིན་སྐབས་དེ་དེ་བས་བཤད་མི་དགོས་རེད་ཨ་མཐའ་ན་ཧུའུ་ཅིང་ཐའོ་མགོ་བཙུགས་པའི་སྐབས་ཐུག་བར་ཡིན་ན་རྒྱ་ནག་ནང་ལོགས་ལ་ཡ་ཨ་མཐའ་ཧུའུ་ཅིང་ཐའོ་འོག་གི་དཔེར་ན་ཅིག་བྱས་ན་སྲིད་བློན་ཝུན་ཅཱ་པའོ་ཡིན་པ་ཡིན་ན་དམངས་གཙོ་ཟེར་མཁན་དེ་དགོས་རེད་ད་ལྟ་དུས་ཚོད་སླེབས་ཡོད་མ་རེད་ཟེར་དེ་ཞེ་པོ་ཅིག་དབུ་འཇགས་པ་གོས་མང་པོ་ལགས་པ་ལ་སྔ་མོ་ཡིན་ན་རྒྱ་ནག་དཔོན་པོ་དེ་ཚོ་མང་པོ་ཅིག་འདི་འདྲས་ལབ་པ་རེད་བྱས་རྗེས་ཁོ་རང་ཚོའི་ལམ་ལུགས་འདི་འགྲིག་གི་མེད་པ་དང་དེ་ཡིན་ན་གནས་སྐབས་ཤིག་ད་རྒྱ་ནག་ལ་ཡང་ད་ལྟའི་གནས་སྟངས་འདིའི་འོག་ལ་འདི་འདྲས་དགོས་ཀྱི་རེད་ཟེར་གྱི་མི་ཤེས་མཐའ་མ་དེ་དམངས་གཙོ་བྱས་དགོས་ས་ཞེས་རྟག་དེར་ག་བལ་ཞི་ཅིན་ཕིན་སྐབས་ལ་ད་བལ་ད་འདི་གས་མེད་པ་བྱས་བྱས་ཡིན་ན་ག་ཚོད་རེད་ཅིག་ཞེ་པོ་ཅིག་ཁོ་རང་ཚོའི་ལམ་ལུགས་འདི་ཧ་ལམ་དམངས་གཙོ་ལས་ཡག་གི་ཡོད་འཛམ་བུ་གླིང་གང་ག་ལོག་གི་དཔེ་བལྟས་ན་ཡག་གོ་ཟེར་ཅིག་གི་འདི་འདྲས་ཅིག་བཤད་ཡག་གི་དུས་ཚོད་ཅིག་སླེབས་སོང་ང་འདི་འདྲས་གསུངས་ཙང་ངས་མ་བར་སྐབས་ཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོག་ལ་ཡང་ད་རྒྱ་ནག་གི་དཔལ་འབྱོར་དེ་ཡར་འགྲོ་གི་ཡོད་མིན་གང་ལྟར་ཅིག་གནས་སྐབས་ཅིག་རེད་མི་ཤེས། རྒྱ་ནག་གི་ཆབ་སྲིད་ཀྱི་ལམ་ལུགས་དེ་ལས་རྒྱུན་ཐོགས་ཤིག་འགྲོ་གི་རེད་ཟེར་ཆེད་ལོ་བཤད་དང་སྤོབས་པ་རེ་བྱེད་དང་ཡིད་ཆེས་རེ་བྱས་དེ་བས་ནས་ད་ད་རི་གས་སུ་ངས་བྱས་ན་བེད་རྒྱ་བཞི་རེ་ཆ་ཚང་རེ་ཁ་ལོ་རེ་ཆ་ཚང་ཅིག་བསྒྱུར་བྱས་ཡིན་ན་ད་རྒྱ་ནག་དཔེ་སྟོབས་ཆེན་པོ་ཡོད་པ་དང་རྒྱ་ནག་གི་ལམ་ལུགས་དེའི་ནང་ལོགས་ལ་ཡང་ད་གང་ལྟར་ཞིག་གི་ལས་ཀ་སོ་སོ་མགྱོགས་པོ་དང་ནུས་པ་ཆེན་པོ་འདོན་ཐུབ་ཀྱི་ཡོད་པ་དང

ཁོའི་བྱེད་དགོས་ཡག་གི་རྒྱུ་མཚན་སྐོར་དེ་འདྲ་རེད་བསམ་གི་འདུག་བྱས་ཙང་ཞེ་པོ་ཅིག་རྒྱ་ནག་ལམ་སང་ད་གའ་ཨ་མི་རི་ཀ་ལས་ཤུགས་ཆེ་བ་བྱས་བྱས་འཛམ་བུ་གླིང་གང་ག་ལོག་སྣེ་ཁྲིད་བྱེད་ཀྱི་ཡོད་པ་ད་དེ་འདི་ད་ངས་བྱས་ན་ཏིས་ཀྱི་བདེན་པ་མ་རེད་བསམ་གི་འདུག་དེ་རྒྱ་ནག་ལ་ཡར་མཐོང་ཚུལ་དེ་ངས་བྱས་ན་ཏིས་ནོར་ཡོད་རེད་བསམ་འདུག་ཨ་འདི་ག་འདི་ངས་བྱས་ན་གལ་ཆེན་པོ་ག་རེད་ད་སྔ་མོ་ཡིན་ན་མི་མང་པོ་གཅིག་གི་བསམ་སྟངས་ཡ་དེ་དམངས་གཙོ་ཟེར་དེ་མཐའ་མ་དེ་དམངས་གཙོའི་ལམ་ལུགས་ལམ་ཁ་དེ་འགྲོ་གི་རེད་ཟེར་བསམ་བཏང་ཡག་གི་རྒྱུ་མཚན་གཙོ་བོ་དེ་ཡིན་ན་ག་རེ་ཟེར་ན་མིས་ཁོའི་རང་གཤིས་ཅིག་ཡོད་རེད་ད་མིས་ཁོའི་ལྷན་སྐྱེས་ཀྱི་རང་གཤིས་ཅིག་ཡོད་རེད་པ་དེ་ནི་མི་ཟེར་མཁན་དེ། མི་ཚང་མ་ལོག་ལ་ཡག་ག་ཅིག་དང་མི་ཚང་མ་ལོག་ལ་རང་དབང་དང་སོ་སོའི་བྱས་ཉེས་བྱས་ཡག་གི་འདོད་པ་ཡོད་པ་དང་བཤད་ཡག་འདོད་པ་ཡོད་པ་དེ་ག་ཡིན་ན་མ་བཤད་ཡག་གི་བི་གའི་སྤྱི་ཚོགས་ཀྱི་ཁོར་ཡུག་ཅིག་དང་དོག་པ་ལས་གནས་ཚུལ་འདི་བྱུང་བི་ནི་ག་རེ་ཡིན་ན་ལས་དྲང་པོ་བྱས་བྱས་ཁྲིམས་ཀྱི་ཐོག་ནས་ཡིན་ན་ནི་ཐག་གཅོད་བྱས་ཡག་ཅིག་ད་དེ་རང་བཞིན་ཅིག་ཡོད་རེད་པ་དེ་འདྲས་ཅིག་བྱས་བྱས་ནི་ད་དམངས་གཙོ་ཆགས་དགོས་རེད་མི་གང་ལོག་དམངས་གཙོ་བསྒྱུར་དགོས་གོ་རེད་ཅེས་རེ་བ་བྱེད་དགོས་རྒྱུ་མཚན་དེ་རེད་པ་དེ་ཡིན་ན་ད་རེ་གལ་སྲིད་རྒྱ་ནག་སྟོབས་ཆེན་པོ་མོ་ག་ཚོད་ཆགས་བི་ཡིན་ན་ལས་ངས་བྱས་ན་འདི་ལ་ཡང་འགྱུར་ལྡོག་ཕྱིན་ཡོད་མ་རེད་བསམ་གི་འདུག།

ཁོའི་མིའི་རང་བཞིན་ཅིག་ཡོད་རེད་པ་དེ་ཡིན་ན་ཨ་ནི་ད་སྲིད་དབང་སྒེར་གཅོད་ཅན་རྒྱ་ནག་ལྟ་བུ་དེ་ཡིན་ན་དངོས་གནས་ཁོའི་ཕའི་མི་རང་བཞིན་གྱི་འདོད་པ་ཅིག་ཡོད་རེད་པ་དེ་གས་ལྷན་སྐྱེས་འདི་གས་དེ་ཡིན་ན་ཕི་གས་སྒྲུབ་ཡག་གི་གོ་སྐབས་དེ་སྤྲོད་ཀྱི་མི་འདུག་ཨ་དེ་མ་སྤྲད་པའི་གཞུག་གུ་དེ་ཡིན་ན་ངས་བྱས་ན་ལམ་ལུགས་དེ་ལ་ཡང་མདུན་ལམ་དཔེ་ད་ཆེན་པོ་ཞེ་པོ་ཅིག་ཡོད་པ་ཁག་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ད་ཨ་ནི་ད་དམངས་གཙོ་ཟེར་མཁན་དེ་སྐྱོན་དེ་ཞེ་པོ་ཅིག་ཡོད་རེད་ད་ང་ཚོ་དེ་ཨ་ནི་ད་ཨ་མི་རི་ཀའི་ནང་ལོག་ལ་ཡང་ད་མངོན་གསལ་དོད་པོ་ཞེ་པོ་ཅིག་མཐོང་གི་འདུག་ད་བ་ལ་ཡང་ཅིག

རྣམ་པ་ཚོས་གོང་ནས་གསན་པ་དེ་ཡིན་ན་རྒྱལ་སྤྱིའི་ནང་གི་རྒྱལ་ཁབ་མང་པོའི་བར་ལ་ད་ལྟའི་ཆར་དམངས་གཙོ་དང་སྲིད་དབང་སྒེར་གཅོད་ཅན་གྱི་འགྲན་རྩོད་རྣོ་ངར་ལྡན་པ་ཞིག་ཡོང་བའི་དུས་རབས་གསར་བ་ཞིག་འཆར་གྱི་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་དེའི་སྐོར་ནས་ཡིན། ཐེངས་འདིའི་ཨ་རིའི་རླུང་འཕྲིན་ཁང་གི་རྒྱལ་སྤྱིའི་གསར་འགྱུར་ཁག་གི་རྒྱབ་ལྗོངས་ལ་ཞིབ་ཕྲའི་བགྲོ་གླེང་བྱེད་སའི Podcast བསྐྱར་ཞིབ་ལ